འོ་ན་ཁྱེད་རང་ལ་ཡང་མངོན་སུམ་ལ་སྣང་མི་སྣང་དེ་འགལ་བ་ལྟར་རྟོག་པས་རྟོགས་མ་རྟོགས་ཀྱང་དེ་དེ་འགལ་བས་ཚད་མ་ཕྱི་མ་དོན་མེད་དུ་ཐལ་བ་ཐལ་བ་མི་མཚུངས་ཐལ་བ་ཐལ་བ་མཚུངས་སོ་ཟེར་ན་འགལ་བ་ཁ་ཅིག་གཏང་རྒྱུ་ཡོད་རེད་པ། དབང་ཤེས་ཁོ་སྒྲུབ་འཇུག་ཡིན་ཙ་ན་མེད་པ་ཨ་ནི་ཁོའི་དབང་ཤེས་དེ་གི་ཡུལ་དེའི་སྟེང་དུ་སྣང་མི་སྣང་གཉིས་མེད་ཟེར་ནས་ལན་རྒྱག་དགོས་ལ་དེ་ནང་བཞིན་དེ་ནི་རྟོག་པས་ཀྱང་དཔེར་ན་སྒྲ་འཛིན་པའི་ཚད་མ་གར་དང་ཉན་ཤེས་ཀྱི་བར་བ། སྒྲ་འཛིན་པའི་ཉན་ཤེས་ཀྱི་བར་སྒྲ་འཛིན་པའི་ཉན་ཤེས་དེ་གི་སྒྲ་ཡི་སྟེང་དུ།

སྒྲ་འཛིན་རྟོག་པ་དེ་གི་ཡུལ་དེའི་སྟེང་དུ་རྟོགས་མ་རྟོགས་ཀྱི་ཆ་གཉིས་མེད་པ་ཡིན་པ་དང་སྒྲ་འཛིན་མངོན་སུམ་དེ་གི་སྒྲ་ཡི་སྟེང་དུ་སྣང་མི་སྣང་གི་ཆ་གཉིས་མེད་པ་ཡིན་པ་བྱས་ན་ཁྱད་པར་ཡོད་རེད་ཡོད་མ་རེད། འོ་ཁ་ཅིག་གོ་ལ། ཡོད་ག་རེ་ཟེར་ན་སྒྲ་འཛིན་རྟོག་པ་དང་སྒྲ་འཛིན་ཉན་ཤེས་གཉིས་པོ་དེ་ཡུལ་ལ་འཇུག་ཚུལ་ཡིན་པ་གཅིག་པ་ཡིན་པ་ཁོ་རེ་ཁས་ལེན་ག་ལ་ཐུབ། འོ་ཐུབ་ས་མ་རེད། དེས་ན། སྒྲ་འཛིན་མངོན་སུམ་གྱིས་ནི་ཆོས་ཅན། སྒྲ་དེའི་གྲུབ་བདེ་རྫས་གཅིག་པའི་ཆོས།